ཚོང་ལས་གཉེར་མཁན་རྣམས་ལ་རྒྱལ་ཁབ་དེ་གཉིས་བར་འགྲུལ་བཞུད་འགོ་འཛུགས་ཆེད་འཕྲོད་བསྟེན་ལམ་སྟོན་དང་བསྟུན་དགོས་པར་རེ་སྐུལ་ཞུས་ཡོད་འདུག་འགྲུལ་བཞུད་མཁན་འགའ་ཤས་ཀྱིས་འགྲིམ་འགྲུལ་ལྷོད་ཡངས་དེ་ལྟར་བྱུང་བར་རྒྱབ་སྐྱོར་ཡོད་ཀྱང་འགའ་ཞིག་གིས་དེར་ཅུང་དོགས་པ་ཡོད་ཅེས་འགྲུལ་པ་ཞིག་གིས་གསུངས་དོན། ང་རང་ད་ལྟའི་ཆར་ཨོ་སྟྲེ་ལི་ཡའི་ནང་དམ་དྲག་ལྷོད་ཡངས་རིམ་བཞིན་ཡོང་གི་ཡོད་པར་དགའ་བསུ་ཡོད། འོན་ཀྱང་ཕྱིའི་རྒྱལ་ཁབ་ལ་འགྲིམ་འགྲུལ་གྱི་གཉེར་སྟངས་དེ་ནི་ད་ལྟའི་ཆར་དགོས་མཁོ་ཡོད་ན་བསམ་གྱི་འདུག་གང་ཡིན་ཟེར་ན་ཕྱིའི་རྒྱལ་ཁབ་ཁག་མང་པོ་ནང་འཕྲོད་བསྟེན་གྱི་གཉེར་སྟངས་དེ་ཨོསྟྲེ་ལི་ཡ་ལྟ་བུ་ཚགས་ཚུད་པོ་དང་མཐུན་རྐྱེན་འཛོམས་པོ་མེད། ཨོསྟྲེ་ལི་ཡ་དང་ནིའུ་ཙི་ལན་གྱི་ཚོང་ལས་ལྷན་ཚོགས་ཀྱིས་ཕྱི་ཟླ་བདུན་པའི་ཚེས་གཅིག་ནས་གནམ་གྲུ་འཕུར་ཆོག་པ་བཟོ་བར་གྲོས་འཆར་བཏོན་ཡོད་འདུག་དེ་ཡང་ཏོག་དབྱིབས་རིམས་ནད་མ་ཁྱབ་གོང་ལ་རྒྱལ་ཁབ་དེ་གཉིས་བར་ཁྱིམ་མཚེས་རྒྱལ་ཁབ་ལས་ལོ་རེའི་ཡུལ་སྐོར་བ་ས་ཡ་གཅིག་དང་ཕྱེད་ཀ་ཙམ་འབྱུང་གི་ཡོད་འདུག་དེར་བརྟེན་ཨོ་སི་ཀྲི་ལི་ཡའི་ཚོང་ལས་ལྷན་ཚོགས་ཀྱི་སྐུ་ཚབ John Hart ལགས་ཀྱིས་དེ་ལྟར་བྱེད་པ་ནི་ཡུལ་སྐོར་བ་དང་འབྲེལ་བའི་ཚོང་ལས་ཁག་ལ་ཐུགས་ཕན་སོས་ངེས་རེད་ཅེས་ཁོང་གིས་གསུངས་དོན། ང་ཚོས་ཤེས་གསལ་ལྟར་ན་ཡུལ་སྐོར་གྱི་ཚོང་ལས་ཁག་སླར་གསོ་བྱེད་པའི་དུས་ལ་བབ་ཡོད་ལ་ཁོང་ཚོ་སླར་ཡང་ཚོང་ལས་གཉེར་འགོ་ཚུགས་པར་གྲ་སྒྲིག་ཡོད། དེར་བརྟེན་འཕྲོད་བསྟེན་གྱི་ལམ་སྟོན་འོག་སྐྱོན་མེད་ན། གནམ་ཐང་སྒོ་ཕྱེ་ནས་གནམ་གྲུ་འཕུར་འགོ་ཚུགས་དགོས་པ་ཡིན། དེ་ཡང་ད་ལྟའི་ཆར་ཁེན་བེ་རའི་གནམ་ཐང་ཁག་ཏུ་འགྲུལ་བཞུད་པའི་བདེ་སྲུང་ཆེད་སྒྲིག་ཁྲིམས་དམ་པོ་བཟོས་ཡོད་ཀྱང་ཁེན་བེ་རའི་གནམ་ཐང་གི་འགན་འཛིན Michael Thompson ལགས་ཀྱིས།

གནས་སྐབས་རིང་རྒྱལ་ཁབ་གཉིས་བར་འགྲུལ་བཞུད་ཆོག་པའི་དུས་ཚོད་ངེས་ཅན་ཞིག་གཏན་འབེབས་གནང་མེད་ཀྱང་ཨོ་སི་ཀྲི་ལི་ཡའི་ནང་དམ་དྲག་རིམ་བཞིན་ལྷོད་ཡངས་འགྲོ་བཞིན་ཡོད་འདུག་རེས་གཟའ་ཕུར་བུ་ཉིན Qantas དང Jetstar གཉིས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་དུ་གནམ་གྲུ་འཕུར་འགོ་ཚུགས་འཆར་ཡོད་པ་དང་ཕྱི་ཟླ་བདུན་པའི་བར་གནམ་གྲུ་བརྒྱ་ཆ་བཅོ་ལྔ་དང་ཕྱི་ཟླ་བརྒྱད་པའི་བར་གནམ་གྲུ་བརྒྱ་ཆ་བཞི་བཅུ་ཙམ་འཕུར་འགོ་ཚུགས་ཐུབ་པ་གནང་འཆར་ཡོད་ཅེས་གསལ་བསྒྲགས་གནང་ཡོད་འདུག། ཨོས་ཏྲེ་ལི་ཡའི་ཚོང་ལས་ལྷན་ཚོགས་ཀྱི་སྐུ་ཞབས John Hart ལགས་ཀྱིས་ཡུལ་སྐོར་བ་དང་འབྲེལ་ཡོད་ཚོང་ལས་རྣམས་གཉེར་འགོ་ཚུགས་པར་གྲ་སྒྲིག་ཡོད་ཅེས་ཁོང་གིས་གསུངས་དོན། ཡུལ་སྐོར་བ་དང་འབྲེལ་ཡོད་ཚོང་ལས་རྣམས་ཀྱིས་མི་ཧ་ཅང་མང་པོར་ལས་ཀའི་གོ་སྐབས་བསྐྲུན་གྱི་ཡོད། དེར་བརྟེན་ང་ཚོས་གང་ཐུབ་དང་གང་མགྱོགས་འབྲེལ་ཡོད་ཚོང་ལས་ཁག་འགོ་ཚུགས་ནས་ལས་ཀའི་གོ་སྐབས་བསྐྲུན་ཐབས་གནང་དགོས། གནས་ཚུལ་དེ་ནི SBS གི་གསར་འགོད་པ Omar Dehen དང Julia Carr-Catzel གཉིས་ཀྱིས་ཕྱོགས་བསྒྲིགས་གནང་པ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།